ཡིན་ན་ད་གཟོད་མང་ཚོགས་རྒྱ་ཆེའི་མང་ཚོགས་ནང་པའི་ཆོས་ལྟར་བབས་ཤིང་མཁན་ཟེར་རེད་ད་ང་ཅག་ཆོས་སློབ་སྦྱོང་ཡིན་ཟེར་གི་འདི་གི་སློབ་སྦྱོང་གི་ད་བྱས་ཟེར་གི་མྱོང་ཚོར་གི་ཐོག་ནས་ཕན་ཚུན་བླང་བྱ་འཁྲབ་འདི་རེད་ཨེ་ཡོད་ད་བསམ་གྱི་ཡོད་ད།

དེའི་ནང་ནས་ད་ངོ་མ་ཁྱེད་ཀྱིས་གང་ལ་དད་པ་བྱེད་སའི་ཆོས་ལུགས་དང་ལྟ་གྲུབ་ཡོད་པའི་ཆོས་ལུགས་རེད། དེར་ཡིན་ན་ལྟ་གྲུབ་ཡོད་པའི་ཆོས་ལུགས་ཡིན་དུས་ནང་པའི་ཆོས་ལུགས་དུ་རྒྱ་ཆེ་བ་གཏིང་ཟབ་པ་ཟིག་རེད་མང་ཚོགས་ཟེར་མཚོན་ན་འཇིག་རྟེན་པའི་རྒྱུན་ལྡན་གྱི་འཚོ་བར་རོལ་དགོས་ནི་རེད་སོ་སོ་ལས་ཀ་མང་ཡོད་ནི་རེད། དེའི་ནང་ནས་ནང་ཆོས་སློབ་སྦྱོང་ཟེར་ག་རྒྱ་ཆེན་པོ་ཟེར་ཟེར་ན་དེར་དཀའ་མོ་ཡོད་ནི་རེད། ཡིན་ན་ཡང་ད་མི་ཚེ་གང་ལ་དད་མོས་བྱེད་ས་དེའི་དོན་དག་མ་མཐའ

མི་གཅིག་གིས་ཆོས་ལུགས་དང་ཆོས་ལུགས་གཞན་གཉིས་ཀྱི་བར་ཁྱད་པར་བཟོས་ཡོང་གི་རེད། དེའི་ཁྱད་པར་དེ་གང་ནས་ཡོང་ནི་རེད་ཟེར་ན་དད་པ་གི་སྟེང་ནས་ཡོང་ནི་མ་རེད། དཔེར་ན། ད་དེང་སང་འདི་ཟེར་ན་བརྙན་འཕྲིན་ཡིན་ན་ཆི་ཟིག་གི་ཐོག་ནས་ཡིན་ན་མང་ཚོགས་ཡིན་ན་ད་ཅིག་མཐོང་རྒྱུ་འདྲ་བོ་ཆེ་རེ་ཆེ་རེ་འཇོག་གི་ནི་རེད་རིག་གི་ཡོད་ན་ཐང། གི་གཅིག་གིས་ཡེ་ཤུ་གི་ཆོས་ལུགས་ཟེར་ནི་ནུབ་ཕྱོགས་ཀྱི་མགོ་སེར་ཅན་གི་ནང་ཤིན་ཏུ་ཤུགས་ཆེ་བའི་ཆོས་ལུགས་ཟིག་ཡོད་ནི་རེད་གཅིག་རེད། དེ་འཕྲོ་ད་བྱང་ཕྱོགས་ཨ་རབ་གི་ས་ཆ་ན་དར་བསྡད་ཡོད་ནི་མུ་སི་ལིན་གི་ཆོས་ལུགས་ད་ཁ་ཆེ་གི་མྱིང་ཁུར་ནི་ན་དེང་སང་ཡིན་ན་ད་ཁ་ཆེ་གི་ཆོས་ལུགས། དེ་འཕྲོ་གི་ཆིག་གི་ནང་པ་སངས་རྒྱས་པའི་ཆོས་ལུགས་འདི་གསུམ་པོ་འཛམ་གླིང་གི་སྟེང་གི་ཆོས་ལུགས་ཆེན་པོ་གསུམ་རེད། ཡིན་ན་ཡང་ད་ཁོང་ཚོའི་ཆོས་ལུགས་དང་ང་ཚོའི་ཆོས་ལུགས་པའི་ཆོས་ལུགས་པ་འདི་རིགས་བལྟས་ན་སོ་སོའི་ཆོས་ལུགས་ག་དད་པ་བྱེད་གི་ཡོད་པ་གཅིག་མཚུངས་རེད། གཅིག་མཚུངས་ཡིན་པར་མ་ཟད་སོ་སོ་གང་ལ་དད་པའི་དད་པ་དེའི་སྟོབས་ཀྱིས། སྡིག་སྤོང་དགེ་སྒྲུབ་ཕྲན་བུ་ཟིག་ཡེད་གི་ཡོད་པ་ཡང་ཕལ་ཆེར་གཅིག་པ་རེད་ད། ཡིན་ན་ཡང་ད། དེའི་ལྟག་ག་ན་ཡོད་ནི་གི་ལྟ་གྲུབ་ཀྱི་རྣམ་གཞག་འདྲ་ནི་མ་རེད་ད་དཔེ་བཞག་ན་གོ་སླ་མོ་སླ་མོ་ཟིག་གི་སྟེང་ནས་བཞག་ན་ཆི་མོ་ཟིག་རེད་ཡས་ཟིན་ན། གི་ཅིག་གིས་ནང་པ་སངས་རྒྱས་པའི་ཆོས་གི་མྱེ་འདི་རིགས་བསླབ་བྱ་རྒྱག་བྱེད་གི་ཆི་ཟེར་ནི་རེད་ཟེར་ན་ད་མྱི་གསོད་ཉན་ནི་མ་རེད་ཟེར་རྐུ་ཡེད་ཉན་ནི་མ་རེད་ཟེར་རྒྱུ་མཚན་ཆི་ཟིག་རེད་ཡས་ཟིན་ན། གཅིག་ནི་གཞན་ལ་གནོད་པའི་ལས་རེད་དེ་རྒྱུ་འབྲས་དང་འགལ་བསྡད་ཡོད་རེད་ཟེར།

གལ་ཏེ་ཁྱོས་རྐུ་ཡས་ནས་རྒྱུ་འབྲས་ལོག་སྒྲུབ་ཀྱི་ལས་ཀ་འདི་མོ་ལས་ན་ནམ་ཞིག་ཁྱོད་འཆི་བའི་རྗེས་སུ་དཀོན་མཆོག་གིས་ཁྱོད་ཆད་པ་གཅོད་ནི་རེད་དེ་ཟེར་ནི་རེད། དེ་རིང་སྲོང་བཙན་གྱི་དཀོན་མཆོག་གི་ཐོག་ནས་དགེ་བ་སྒྲུབ་རྒྱུ་དང་སྡིག་པ་སྤང་བྱེད་ཀྱི་སྟེང་ནས་བསླབ་བྱ་གཅིག་མཚུངས་རྒྱག་ནི་རེད་ད་བསླབ་བྱ་རྒྱག་བྱེད་ཀྱི་ལྟག་ག་གི་གཏན་ཚིགས་འདྲ་ནི་མ་རེད་ཟེར་ན་དེ་མི་འདྲ་དུས་ན་ཆོས་ལུགས་དང་ཆོས་ལུགས་ཀྱི་ལྟ་གྲུབ་ཀྱི་ཁྱད་པར་དང་དེའི་ཁྱད་པར་ད་དེ་རིགས་ཡོད་ནི་རེད་དེའི་ཚིག་གི

དེ་ནས་སི་ར་རིམ་གྱིས་རིམ་གྱིས་དོར་ནས་ད་ལྟ་འདི་ཟིན་ན་ད་ལྟ་གྲུབ་གཏིང་ཟབ་ལྡན་པའི་གི་ནང་པའི་ལྟ་གྲུབ་ཀྱི་བར་གྱི་ཆོས་ལུགས་ཀྱི་ལོ་རྒྱུས་ཆེས་ཤིན་ཏུ་རིང་བ་རེད། དེའི་ཟིག་གི་ཆོས་ལུགས་ཟེར་གི་ལོ་རྒྱུས་ལོ་རྒྱུས་དེ་གི་ཆིག་གི་འདི་རིའི་ཕྱི་ར་བལྟས་ན་ཡང་ན་ད་ལྟ་ངི་ཆིག་གི་འདི་རིའི་བལྟས་ན་འཛམ་གླིང་གི་ལོ་རྒྱུས་མི་ལྔ་གི་ནང་ན་ད་གི་ཆ་ག་འདི་ཟིན་ན་ཉེ་དུས་གི་ཆིག་གི་མྱོང་ཚོར་གི་ཟིན་ནོ་འདི་རིག་གནས་གསར་བརྗེ་ཆེན་པོ་ལྟ་བའི་ན་འདྲ་གི་ལྔ་བཅུ་ང་བརྒྱད་གི་སྐབས་གི་ལིང་གི་རིང་ན་འདྲ་གི། དེ་བཞིན་དུ་ནུབ་ཕྱོགས་རྒྱལ་ཁབ་སོ་སོའི་ནང་ད་ཆོས་ལུགས་དེ་དགོ་གི་མི་དགོ་གི་ལ་སོགས་ཀ་གི་རྩོད་པ་ཆོས་ལུགས་ཀ་གཏོར་བཅོམ་འདྲ་མི་འདྲ་བྱུང་མྱོང་ནི་རེད། ཡིན་ན་ཡང་མྱི་རྣམས་སྔར་བཞིན་དུ་ད་རུང་ཆོས་ལུགས་ཟེར་གི་འདུག་རྒྱུ་དེ་དགོ་ཡི་རྒྱུ་མཚན་ཆི་ཟིག་ག་ཐུག་འདུག་ནི་རེད་ཟེར་ན། ངི་ཅག་གི་འགྲོ་བ་མྱི་ཟེར་རྒྱུ་གར་སོང་ང་ཅི་བྱ་བྱེད་རྒྱུ་ཆི་གནའ་བོའི་དུས།

ད་ལྟའི་དུས་ཀྱི་འུ་ཅག་གི་འགྲོ་བ་མྱི་གི་སེམས་ནང་གི་ཆགས་སྡང་གི་གནས་སྟངས་འདི་དག་ལོ་ངོ་ཁྲག་ཁྲིག་མང་གི་སྔོན་གྱི་གནའ་བོའི་གདོད་མ་གི་དུས་ཀྱི་འགྲོ་བ་མྱི་གི་གཤིས་རྒྱུད་དང་སེམས་ཁམས་གཅིག་པ་གཅིག་རྐྱང་གནས་བསྡད་པ་ནི་རེད་ཟེར་ན། དེ་རེད་སོང་ཚིག་གི་ད་འགྱུར་བ་ཆི་ཟིག་ཡིས་སོང་བ་ནི་རེད་ཟེར་ན་ཕྱིའི་ཉེར་སྤྱོད་དང་མཐུན་རྐྱེན་འདིས་གི་དཔལ་ཡོན་དེ་འགྱུར་བ་ཧ་ལས་པ་ཟིག་བུད་སོང་བ་ནི་རེད་མ་གཏོགས་མྱིའི་གཞི་རྩའི་རང་བཞིན་ད་ལྟ་ཡང་སྔར་བཞིན་དུ་གནས་བསྡད་པ་ནི་རེད། དེ་ཡང་གནས་བསྡད་པ་དུས་སྔར་སྐབས་མྱི་ཐམས་ཅད་ད་ཆོས་ལུགས་ཟེར་རྒྱུ་ད་ཆི་ཟིག་གི་མཁོ་སོང་ནི་རེད་ཟེར་ན་ནམ་རྒྱུན་སོ་སོའི་སེམས་ཀྱི་སྟེང་གི་དཀའ་ངལ་དང་སྡུག་བསྔལ་ལ་གདོང་ལེན་ཡེད་རྒྱུ་དང་འདིའི་ཕན་ཐོགས་ཏན་ཏན་ཐོབ་གོ་ཡོད་ནི་རེད་དེ་ཡིན་ན་ད་རུང་འཚོ་བའི་ནང་དུ་སྔར་བཞིན་དུ་དགོ་འདུག་ནི་རེད། སེམས་ཀྱི་སྟེང་གི་དཀའ་ངལ་ལ་གདོང་ལེན་ཡེད་རྒྱུ་དང་ཆོས་ལུགས་ཀྱི་ཆི་ཟིག་གི་ཕན་ཐོགས་སོང་ནི་རེད་ཟེར་ན། དེ་ཆོས་ཀྱི་ལྟ་གྲུབ་ཉམས་སུ་ལེན་མཁན་གྱི་མྱོང་བ་ད་དེ་ཁྱད་པར་ཅན་ཟིག་རེད་ཕར་ཞོག་ར་རང་གིས་ང་ཚོ་ཕྱིའི་སྤྱིར་བཏང་གི་མྱི་ཟིག་ག་མཚོན་ན། ཁྱིམ་ཚང་ཟིག་གི་ཁྱིམ་མྱི་ཟིག་འདྲ་ཟིག་ཤི་ན་ད་གི་དུས་ཁུག་གི་མྱི་ཐམས་ཅད་པོ་སེམས་སྡུག་བསྔལ་གིས་མནར་ན་སེམས་ཁོང་དུ་ཆུད་ན་དཀའ་ངལ་བྱུང་རྗེས་དུ་ང་ཅག་ཐམས་ཅད་ཀྱི་ཐོག་ཡོད་རྒྱུ་ཟིག་རེད། དེ་མོ་ཟིག་གི་གནས་སྐབས་ཡོང་ན་ད་ཆོས་ཟིག་བཏོན་ནི་དེ་མོ་ཡིས་སོང་ན་དེས་ཆོས་དད་གི་ཕན་གང་འདྲ་བ་ཟིག་ཐོགས་གི་ཡོད་མེད་ད་ཕན་ཆི་ཟིག་ཐོགས་གི་ཡོད་མེད་དེ་ངི་ཅག་གིས་རྟོག་གེའི་རིགས་པ་གིས་བཤད་ཐུབ་རྒྱུ་ཟིག་མ་རེད་ད།

ཡང་ངོས་གཞན་ཟིག་ནས་འཛམ་གླིང་གི་ལོ་རྒྱུས་གང་དང་གང་ལ་བལྟས་ན་ཆོས་ལུགས་ཟེར་རྒྱུ་འདིར་བརྟེན་ནས་ད་མྱི་ཁ་ཤས་ཀྱིས་ཆོས་ལུགས་ཟེར་རྒྱུ་ད་བེད་སྤྱོད་བཏང་མི་འཐད་པ་བེད་སྤྱོད་བཏང། ལྷག་པར་དུ་རྒྱ་ཆེའི་མང་ཚོགས་ཀྱི་དད་སེམས་གཙང་མ་བེད་སྤྱོད་བཏང་ན་འཛམ་གླིང་གི་ཐོག་རྙོག་དྲ་ཡང་མི་ཉུང་བ་ཟིག་བྱུང་མྱོང་ནི་རེད་ད་དངོས་ཡོད་གནས་ཚུལ་དེ་ར་ད་ང་ཅག་ཐམས་ཅད་ཀྱིས་ཁས་ལེན་དགོས་ནི་རེད། དེ་རེད་སོང་ཚིག་གི་ད་ང་ཅག་གིས་ཆི་ཟིག་ཡེད་དགོས་ནི་རེད་ཟེར་ན། འདིའི་གི་རྙོག་དྲ་དང། མི་མཐུན་གྱི་ཕྱོགས་དོན་ཅི་ཐུབ་བྱུང་ཐུབ་ཀྱིས་སྔོན་འགོག་ཐུབ་ཀྱི།

དེ་རེད་སོང་ན་ད་རུང་ཡིན་ཀྱང་ངི་ཅག་གི་བོད་མི་རིགས་ཀྱི་གཞི་རྩའི་ཆ་ནས་ནང་པའི་ཆོས་ཀྱི་ཆོས་དེ་དད་པ་ཡེད་རྒྱུ་དང་རྒྱུན་འཛིན་ཡིས་སོང་ན། དེས་ང་ཚོ་དད་པ་བྱེད་པའི་གང་ཟག་སྒེར་ལ་ཕན་པ་མ་གཏོགས་གནོད་རྩ་བ་ཉིད་ནས་ཡོད་མ་རེད། དེ་མེད་པར་མ་ཟད་དེས་ང་ཚོ་ངེས་པར་དུ་རྒྱུན་འཛིན་དགོས་ནི་དེ་ཤིན་ཏུ་གལ་ཆེན་པོ་ཟིག་རེད་བསམ་གི། ཡིན་ན་ཡང་ཁ་སང་བཤད་རྒྱུ་སོ་སོའི་དད་པ་དེ་ལོག་ལམ་དུ་མི་འགྱུར་བ་སོ་སོའི་དད་པ་དེ་སོ་སོའི་ཉིན་རེའི་སྒེར་གྱི་ནང་ནས་འཚོ་བར་ཕན་ཐོགས་བྱེད་རྒྱུ་སོ་སོའི་སེམས་ལ་ཕན་ཐོགས་བྱེད་རྒྱུ་མ་གཏོགས་སོ་སོའི་དད་པ་དེ་གཅིག་གིས་བེད་སྤྱོད་བཏང་ནས་གཅིག་གི་སྣ་ཐག་གཞན་པ་གི་ལག་ན་མི་འཇོག་པ། དེ་མིན་ཚུལ་ཤིན་ཏུ་གལ་ཆེན་པོ་རེད་བསམ་འདུག་གམ། དེ་རེད་སོང་ན་ད་གོང་ནས་བཤད་རྒྱུ་ལྟ་གྲུབ་དང་ལྟ་གྲུབ་ཀྱི་ཁྱད་པར་གྱི་ཐོག་ནས་ནང་ཆོས་ཀྱི་ལྟ་གྲུབ་ཀྱི་སྟེང་ནས་མི་འདྲ་ས་དང་ཕྲན་བུ་ཕྲན་བུ་ཟིག་ངོ་སྤྲོད་ཡེད་དགོས་ཀྱི་རེད། ད་མང་ཆེ་བ་ཟིག་གཅིག་བྱས་ན་མི་གོ་སྲིད་གི་རེད་དེ་ཡང་ད་འདི་ན

དེས་མི་ཚད་ད་ཆོས་ལུགས་སོ་སོ་རང་རང་རང་རང་གི་ལྟ་གྲུབ་དང་དེའི་གི་རྣམ་གཞག་མཐའ་ཡས་པ་ཟིག་ཡོད་ནི་རེད། དེ་ཡོད་སོང་ན་ད་ནང་པ་སངས་རྒྱས་པའི་གི་ལྟ་གྲུབ་ཀྱི་ཁོང་ཚོ་དང་མི་འདྲ་བའི་ཁྱད་པར་ཆེ་ཤོས་གང་རེད་ཟེར་ན་འཇིག་རྟེན་བཀོད་པ་པོ་ཟེར་རྒྱུ་འདོད་མི་འདོད་དེ་རེད། འཛམ་བུ་གླིང་གི་སྟེང་གི་ཆོས་ལུགས་ཆེན་པོ་གསུམ་ཡང་ན་ཆོས་ལུགས་ཆེན་པོ་བཞི།

དེའི་མི་ཚེ་སེམས་ཅན་འདི་མི་རིགས་མཐའ་ཡས་པ་ཟིན་འདི་དག་ཅི་ལྟ་བུ་ཟིག་ཡིས་བྱུང་ནས་ཡིན་ན་འདིའི་ངོ་མཚར་བའི་ཆི་ཟིག་གོ་ནོར་སྒོ་སྣང་སྲིད་འདི་ན་འདྲ་གི་ངོ་མཚར་གི་རྟེན་འབྱུང་གི་ལྟད་མོ་འདི་གཅིག་གིས་བཟོས་ནས་ཡིན་ན་རྒྱུ་མེད་རྐྱེན་མེད་དུ་གྲུབ་ནས་ཡིན་ན་ཡང་ན་ཆི་ཟིག་གིས་གྲུབ་ནས་ཡིན་ན་བསམ་རྒྱུའི་དོགས་པ་དེ་རྣམ་དཔྱོད་ལྡན་པ་ཟིན་ན་བསམ་བློའི་ནང་འཁོར་སྲིད་པ་རེད།

ད་ཁོ་ཚོས་ཆི་ཟིག་བསམ་བློ་བཏང་དགོས་ནི་རེད་འདུག་ད་འདི་མོའི་འཇིག་རྟེན་གྱི་ངོ་མཚར་དང་ཐམས་ཅད་པོ་དེའི་ལྟག་ག་ན་བཟོ་མཁན་གྱི་སྟོབས་དང་ལྡན་པ་གྱི་ལྷ་ཟིག་གི་ནུས་པ་གིས་འདི་ནི་ལྷ་ཟི་ནོ་རང་མྱིང་འདོགས་ཟེར་ཟི་རེད་གང་ལྟར་སྟོབས་ཤུགས་ཟིག་གི་ནུས་པ་གིས་འདི་ཟི་གི་འདི་བཟོ་ནི་རེད་ཟི་འདི་བཟོ་ནི་རེད་མི་དཔེར་ན་ཚན་རིག་པ་ལྟ་བུ་ཟིན་ན་ད་ལྟའི་འཇིག་རྟེན་གྱི་ཐོག་མའི་འབྱུང་ཁུངས་འདི་འབར་གས་ཆེན་པོ་ཟིག་བརྒྱུད་དེ་ནས་བྱུང་ནི་ཡིན་ཟེར་ནི་རེད།

གནམ་གྲུ་ལྟ་བུ་ཟེར་ན་གནམ་གྲུ་གསར་གཏོད་མ་ཡས་ནི་ཡར་སྔོན་ནས་གནམ་གྲུ་བཟོ་བྱེད་ཀྱི་རྡུལ་གྱི་རིགས་ཆ་ཚང་མ་ཡོད་ནི་རེད་དེ་གནམ་གྲུ་གསར་གཏོད་བྱེད་མཁན་གྱི་རྡུལ་དེ་དག་གི་ནུས་པ་ལྷན་ཅིག་ཏུ་ཚོགས་ནས་འཕུར་སྐབས་ཅིག་བྱུང་ནི་རེད་མ་གཏོགས་ཁོ་གསར་གཏོད་བྱེད་མཁན་གྱི་མྱི་ཟིག་མེད་ན་རྡུལ་རྣམས་ཁོ་རང་བྱུང་གི་ལྷན་དུ་འདུས་ནས་ནམ་མཁར་འཕུར་འགྱོ་རྒྱུ་སྲིད་པ་དེ་མེད་ཀི་ཟེར་ནི་རེད་དཔེ་དེ་བཞིན་རེད། འཇིག་རྟེན་ཁམས་ཆེན་པོ་འདི་ཡང་རི་ར་བ་ཁང་ཁྱིམ་དག་འདི་གི་ནགས་ཚལ་ཅན་འདི་ཐམས་ཅད་པོ་དེ་ལྷ་གཅིག་ཏུ་ཡོད་རྒྱུ་དང་གཅིག་གི་བློ་གྲོས་སྔོན་དུ་བཏང་ནས་ཁོས་བཟོས་བ་རེད་མ་གཏོགས་གཅིག་གི་བཟོ་མཁན་ཟིག་གི་བློ་གྲོས་སྔོན་དུ་མ་བཏང་ན་རང་བྱུང་གི་ཆོས་ཉིད་ཀྱི་གྲུབ་ཟེར་རྒྱུ་དེ་མི་དཔེ་ཡིན་ཟེར་ནི་རེད། གལ་ཏེ་འདི་རང་བྱུང་གི་ཆོས་ཉིད་ཀྱི་གྲུབ་ཀྱི་ཡོད་ན།

ཆོས་ཐམས་ཅད་རྟེན་ཅིང་འབྲེལ་འབྱུང་གི་ངང་ནས་སྐྱེས་ནི་རེད་ཟེར་གྱི་འདུག་འོ་ད་གཅིག་གི་ཆོས་ལུགས་གཞན་དང་ང་ཚོའི་ཆེས་མི་འདྲ་ས་ནི་གཞི་རྩ་གི་ལྟ་གྲུབ་ཀྱི་ཆ་གཅིག་དེ་རེད། རྒྱལ་བ་རིན་པོ་ཆེ་ཁོང་ཐེངས་དང་པོ་ཚན་རིག་གི་བགྲོ་གླེང་ཟིག་གི་ཐོག་ལ་ཕེབས་ནི་ཡིན། ཚན་རིག་གི་བགྲོ་གླེང་གི་ཐོག་ལ་ཕེབས་དུས་ན། དེའི་ཚན་རིག་གི་བགྲོ་གླེང་གི་ཐོག་ན་འོ་མི་གཅིག་ཡོད་ཀི་ཟེར་ཚན་རིག་པ།

གཉིས་པ་ཆི་ཟི་ཡིན་ཟིན་ན་ང་ཚོས་ཚུགས་ཐུབ་པ་དང་རང་རྐྱ་བའི་བདག་མི་འདོད་ཟེར་མྱིང་མྱིང་ཙམ་གྱིས་བཏགས་ཙམ་མ་གཏོགས་མི་འདོད་ཟིན་ན་ཁོང་གིས་ད་འགྲེལ་བ་བརྒྱབ་ནས་ཡིན། ད་གི་ཆི་ཟིན་ལྟ་བུ་དག་སེམས་པ་ངས་མི་དྲན་གི་དང་གང་ལྟར་དེ་རིགས་འགྲེལ་བཤད་ཅིག་རྒྱབ་དུས་ནུབ་ཕྱོགས་པའི་འཇིག་རྟེན་ན་ཁོང་ཚོའི་སེམས་ནང་གི་ཆོས་ལུགས་གཟིགས་དང་འཇིག་རྟེན་བཀོད་པ་པོ་འདོད་མཁན་གི་ལྟ་གྲུབ་ཀྱི་བག་ཆགས་ཤིན་ཏུ་མཐུག་པོ་ཡིན་དུས་ཁོང་ཚོ་ཙི་གེ་ཚོར་སྣང་གསར་བ་ཟིག་བྱུང་ཡོད་ས་རེད་ད་ཤར་ཕྱོགས་གི་ཆོས་ལུགས་ཟིག་ག་གསར་བ་ཟིག་ག་ཐེངས་དང་པོ་འཕྲད་ནི་རེད་ར། དེ་ནས་བཟུང་སྟེ་ད་ལྟ་བར་དུ་ནང་པའི་ཆོས་ཐམས་ཅད་རྟེན་ཅིང་འབྲེལ་འབྱུང་གི་ངང་ནས་འགྲེལ་བ་བརྒྱབ་པ་ཡིན་ཟེར་ནོ་དེ་ནུབ་ཕྱོགས་ནས་ཡིན་ན་ད་ཚན་རིག་པ་མི་ཉུང་བ་ཟིག་གི་ཟེར་གོ་ནི་ར་ད་ཏི་གྲངས་ཀ་ད་ཏི་མི་ཤེས་ད་གང་ལྟར་ཚན་རིག་པ་མཁས་ཅན་འགའ་ཞིག་གི་དེ་གདེང་འཇོག་གནང་གི་ཡོད་ས་རེད་དངོས་གནས་དྲང་ནས་ཡག་པ་རེད་ཡིན་ན་ཡང་དེ་ཙམ་གྱིས་ད་ཡོད་ཚད་པོ་ཐག་བཅད་ནི་དེ་ཐོག་མགོ་སྒུར་ཟིན་ནི་རེད་དེ་མིན་ས་མ་རེད་ད་ཡང་གི་ཅིག་གིས་ད་ཧ་གོ་དགོས་ནི་རེད་ར་ཡིན་ནའང་ད་གོ་རྒྱུ་ཡོད་ནི་ཟིག་རེད་ཟེར་གོ་ནི་རེད་ད་གོ་རྒྱུ་ཡོད་ནི་ཟིག་རེད་ཟེར་ནི་མིན་ན་ད་ནི་ད་ཐག་ཆོད་སོང་ནི་རེད་ད་ཐམས་ཅད་ཀྱི་མགོ་སྒུར་ནི་རྟེན་འབྱུང་གི་ལྟ་བ་དེ་མགོ་སྒུར་ཆོག་ཟེར་ནི་དེ་མིན་ས་མ་རེད་ད་ང་གཅིག་གི་ཡང་ཞིབ་མོ་ཡི་ཧ་མ་གོ་ཙི་གི་ངར་ཆ་ངར་གི་ཆ་ག་གར་གྱིས་གྱིས་ག་གི་ད་གི་ཡིན་ནའང་དེ་རིན་ཐང་ཡོད་གི་ཟེར་གོ་ནི་ད་དངོས་གནས་དྲང་ནས་གི་ད་འགྲེལ་བ་རྒྱག་སྟངས་ཁྱད་པར་བ་ཟིག་རེད་ཟེར་ནི་འདི་མོ་ཟིག་གི་ངོས་འཛིན་འདྲ་འདྲ་བོ་ཡོད་གི་ནི་རེད་ད་ལྟ་གྲུབ་གི་ཐོག་ནས་ཆེས་མི་འདྲ་ས་གི།

ལྕགས་ཕྱེ་འཛོམས་ན་ཤི་ད་ད་ངས་འབྲོག་དགོན་པ་གཅིག་གཅིག་གཅིག་ཟེར་ཡས་ཟེར་གྱི་འདུག་ད་དེ་མིན་ཟེར་ན་ཧ་ཅང་གི་སྐྱོ་བོ་རེད་བསམ་འདུག་ངོ་ཅག་ག་གྲྭ་པ་ཡིན་ན་འདྲ་གི་གྲོང་པ་ཡིན་ན་འདྲ་གི་གང་ལྟར་སོ་སོའི་ཆོས་ལུགས་གང་ལ་དད་པ་བྱེད་མི་བྱེད་གི་རང་དབང་སོ་སོ་ཡོད་ནི་རེད་དད་པ་བྱས་ཚར་བཞིན་དད་པ་བྱེད་ས་གི་ཆོས་ལུགས་དེ་ངོ་ད་གར་གཙང་མ་གྱི་ཅག་ག་རིགས་རྙིབ་བཤད་ནི་རེད་ར་དད་པ་བྱེད་ས་གི་གཙོ་བོ་གང་ཡིན་ཟེར་ན་བྱམས་སེམས་དང་ཤེས་རབ་གཉིས་ཀ་ཡིན་ཟེར་གི་ད་རེད་ད་དེའི་ནང་ནས་དེ་རང་དེའི་ནང་གི་ཤེས་རབ་ཟེར་རྒྱུ་བ་དེ་འདྲ་རེད་ཅག་བསམ་གོ་ནི་རེད་ངོ།

སྐྱར་སྐྱེས་སོ་སོའི་འཚོ་བའི་ནང་ལ་རྒྱུ་འབྲས་གི་ལྟ་བ་རྩ་བ་ཉིད་ནས་འཁྱེར་མི་ཤེས་ཡ་ད་གི་ང་ཆོས་ལུགས་ལ་དད་མཁན་ཡིན་ནི་ཆོས་ལུགས་ལ་དད་མཁན་ཡིན་ནི་ཟེར་དུས་དད་པ་དེ་མི་བཟང་གི་ཟེར་ན་མི་མ་གཏོགས་ཧ་ར་གཏན་ནི་མི་གསུང་དུ་ལྟ་གྲུབ་ཆོས་ནི་མེད་པའི་དཔེར་ན་ད་ཅིག་ཤིང་སྡོང་དང་རི་ར་བ་ཁང་ཁྱིམ་ལ་སོགས་པ་ཤང་ས་རུ་འགྲོ་གི་ཡོད་པའི་ལྟ་གྲུབ་ཆོས་ནི་མེད་པའི་གི་ཆོས་ལུགས་གི་དད་པ་དེ་རི་མཚུངས་རི་མཚུངས་ཟེར་ག་ཅག་འཇོག་གི་ནི་རེད་ཟེར་ནི་དེ་གསུང་དུ་ད།

མི་ཞིག་གི་རླུང་གི་ཁ་བསྒྱུར་རམ་ཁྲམ་བུ་གཟུགས་ཀྱི་ཉེས་དམིགས་སྣང་ནི་གཟུགས་སྐད་དུ་གྲོགས་སོང་ན་འདུས་ན་བ་ཡོང་འདི་ནི་ཅིག་འཆགས་སོང་ན་སྒོམ་པ་བརྒྱད་ལ་སོགས་པ་མི་ཞིག་གི་འཆར་ཅན་གྱི་ཞལ་ཡོངས་སུ་རྫོགས་པའམ་ཐར་བསྐལ་སོང་ན་བདེ་སྐྱིད་ཀྱི་དོན་འདུག་དེ་ལྟར་བསྟན་མཁན་འདྲ། འོ་ན་གང་འདྲ་བ་ཞིག་གི་མིང་ང་བདེ་སྐྱིད་ཟེར་ནི་རེད་གང་འདྲ་བ་ཞིག་གི་མིང་ང་སྡུག་བསྔལ་ཟེར་ནི་རེད་ཟེར་ན་འཛམ་གླིང་གི་ཐོག་ལ་དེ་གཅིག་མཚུངས་ཀྱི་ལན་ཞིག་ཡོད་ནི་མ་རེད་དམ། གཅིག་གིས་བདེ་སྐྱིད་རེད་ཟེར་ནོ་གཅིག་གིས་སྡུག་བསྔལ་རེད་ཟེར་ནི་རེད་གཅིག་གིས་སྡུག་བསྔལ་རེད་ཟེར་ནོ་གཅིག་གིས་བདེ་སྐྱིད་རེད་ཟེར་ནི་རེད་བར་ཡོང་གི་ཐོག་ནས་དེ་གཅིག་གཅིག་གི་ལན་ཡོད་ནི་མ་རེད་ཅེ་ན།

དེ་སོང་ན་དཔེར་ན། བདེ་སྐྱིད་ཟེར་རྒྱུ་དེ་རྒྱུ་ཡོད་མེད་དང་དབང་ཡོད་མེད་ལ་སོགས་པ་ཕྱི་གི་མཐུན་རྐྱེན་ཏག་ཏག་གི་སྟེང་ནས་བདེ་སྡུག་གི་དབྱེ་བ་རྣམས་འབྱེད་དགོས་དུས་འཛམ་བུ་གླིང་གཅིག་མཚུངས་ཀྱི་བདེ་སྐྱིད་ཟེར་ན་ཆོག་གི་ཐུན་མོང་གི་འདྲ་མཉམ་གྱི་ལོངས་སུ་སྤྱོད་པའི་བདེ་སྐྱིད་ཅིག་ད་རག་བར་དུ་བསྐྲུན་ཐུབ་ཡོད་མ་རེད་ཨེ་ཙི་ནས།